འཁོར་བ་ན་འཁྱམས་བསྡད་མཁན་གྱི་སེམས་ཅན་རང་དབང་མེད་པར་སྡུག་བསྔལ་མྱོང་བསྡད་མཁན་དེ་དག་ལ་ནི་ངལ་གསོ་ས་གི་ལྗོན་ཤིང་དང་འདྲ་བ་དེ་རེད། འགྲོ་བ་ཐམས་ཅད་ངན་འགྲོ་ལས་སྒྲོལ་བར་བྱེད་པའི་སྤྱི་སྟེགས་ཡིན་ཟེར། འགྲོ་བ་དེ་ནི་ངན་འགྲོ་གི་སྡུག་བསྔལ་ཐམས་ཅད་ལས་ཡར་ཐར་པར་བྱེད་པའི་དེ་ནི་སྤྱི་སྟེགས། ལག་པ་འཇུ་ས་དྲམ་ཏི་དེ་ཡིས། ལག་པ་འཇུ་ས་ཡར་འཐེན་བྱེད་ཀྱི། དེ་ཡང་བྱང་ཆུབ་ཀྱི་སེམས་ཡིན། འགྲོ་བ་ཐམས་ཅད་ངན་འགྲོ་ལས་སྒྲོལ་བར་བྱེད་པའི་སྤྱི་སྟེགས་ཡིན་ཟེར། འགྲོ་བའི་ཉོན་མོངས་གདུང་སེལ་བའི་སེམས་ཀྱི་ཟླ་བ་ཤར་བ་ཡིན། ད་ཉོན་མོངས་དུག་གསུམ་གྱི་ཚ་གདུང་ཞི་བར་བྱེད་པའི་ཟླ་བ་ལྟ་བུ་དེ་རེད། ཉོན་མོངས་དུག་གསུམ་ཟེར་དེ་ང་རང་ཚོ་ལ་དུས་རྟག་ཏུ། འདོད་ཆགས་ཞེ་སྡང་གཏི་མུག། ང་རྒྱལ། ཕྲག་དོག། འདི་ཚོ་གིས་མནར་བྱས་ནས་རང་གི་ལུས་དཔེར་ན།

གོང་དུ་བཤད་པ་དེ་ཡིན་ན་ཉོན་མོངས་མ་ལུས་པ་སྤོང་ཡག་གི་དེ་ནི་ཉོན་མོངས་མ་ལུས་པ་སྤོང་ཡག་གི་དེ་ནི་ཟླ་བ་དང་འདྲ་བ་རེད་ཉོན་མོངས་ཀྱི་ཚ་གདུང་ཞི་བར་བྱེད་པའི་ཉོན་མོངས་སྤོང་ནུས་པ་དེ་བསྟན་པ་རེད། དེའི་གཤམ་དེ་ཡིན་ན་ཉོན་མོངས་ཙམ་ཞིག་མ་ཟད་པ་ཉོན་མོངས་པའི་བག་ཆགས་ཤེས་སྒྲིབ་དང་བཅས་པ་སྤོང་ནུས་པ་དེ་བསྟན་པ་རེད། ཤེས་སྒྲིབ་ཡང་དེ་ནི་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་སྤོང་དགོས་རེད་མ་གཏོགས་བྱང་ཆུབ་ཀྱི་སེམས་མེད་པ་ཡིན་ན་སྟོང་ཉིད་རྟོགས་པའི་ཤེས་རབ་གཅིག་པུ་གིས་ཤེས་སྒྲིབ་སྤོང་ཐུབ་ཀྱི་མ་རེད་པ། བྱང་ཆུབ་ཀྱི་སེམས་ཀྱིས་དྲོད་བསྐྱེད། དེ་ནས་ཚོགས་གཉིས། ཚོགས་གཉིས་ཀྱི་ཚོགས་རྒྱ་ཆེན་པོ་ཀྱི་ས་བཅད་ནས། ཤིང་དྲི་སྤོང་གོར་མ་དུ་དེ་མ་ཏོག་སྤོང་ཐུག་མ་རུ་བ། དེ་ཡི་ས། འབྲུ་བ་མི་ཤེས་རང་རེ་དག་ཟས་རང་རེ་ཟས་དེ་ཤིང་དྲི་ལ་སྦྱར་བ་དག་མི་ཤེས་པས་མི་སྤང། རང་རེ་དག་རྐྱེན་གྱིས་ཉི་མ་ཆེན་པོ་ཡི་ཟས་དེ་ཚང་མ་ཚང་ཆོད་པས་ན། མེད་པར་ཆགས་ཡ། ཤེས་སྒྲིབ། ཤེས་སྒྲིབ་དེ་དེ་ཉོན་མོངས་པའི་བག་ཆགས་ཚང་མ་དང་བཅས་པ་དྲུངས་ནས་འབྱིན་པ་བྱས་རྩ་བ་ནས་སྤོང་ཐུབ་ཀྱི། འོ་དེ་འདྲའི་ཉི་མ་ཆེན་པོ་ཡིན་ཟེར་དཔེ་ཆ་འགའ་ཞིག་འགའ་ཞིག་ལ་དབྱིས་འབྱིན་ཟེར་བྱ་འགའ་ཞིག་འགའ་ཞིག་ལ་དཔྱིས་འབྱིན་ཟེར་འདུག་དེ་རྣམས་ལ་དཔྱིས་འབྱིན་ཟེར་བྱ་གང་ལྟར་ཅིག་རྩ་བ་ནས་དྲུངས་ནས་འབྱིན་ནས་སྤོང་བར་བྱེད་པ་ཟེར་དེ་ལ་གོ་རྒྱུ་རེད་པ། དྲུངས་ནས་འབྱིན་པ་ཟེར་དཔེར་ན་ཉོན་མོངས་པ་སྤོང་བ་དེ་ཡིན་ཟེར་ན་ཉོན་མོངས་མངོན་གྱུར་བ་སྤོང་བ་ཙམ་མ་གཏོགས་ཉོན་མོངས་བག་ཆགས་དེ་ད་ལྟ་བསྡད་པ་རེད་པ། ཉོན་མོངས་པའི་བག་ཆགས་དགྲ་བཅོམ་པའི་རྒྱུད་ལ་ཡོད་རེད། ས་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་ཚོ་ལའང་ཉོན་མོངས་པའི་བག་ཆགས་བསྡད་ཡོད་རེད། འོ་དེ་ལྟ་བུ་དེ་ནི་བག་ཆགས་དྲུངས་ནས་འབྱིན་པར་བྱེད་པ་ཡིན་ན་ཤེས་སྒྲིབ་མ་རིག་པ་སྤངས་པ་རེད་པ་འོ་དེ་ཉི་མ་ཆེན་པོ་དེ་རེད། དམ་ཆོས་འོ་མ་བསྲུབས་པ་ལས་མར་གྱི་ཉིང་ཁུ་ཕྱུང་བ་ཡིན། དམ་པའི་ཆོས་ནི་ཆོས་ཕུང་བརྒྱད་ཁྲི་བཞི་སྟོང་ལ་སོགས་པ་སངས་རྒྱས་ཀྱིས་གསུངས་པའི་བརྒྱད་ཁྲི་བཞི་སྟོང་ལ་སོགས་པ་ཚང་མ་དང་བཅས་ནས་སོ་སོར་རྟོག་པའི་ཤེས་རབ་ཀྱིས་ཡང་ནས་ཡང་དུ་བསྲུབས་ནས་དཔེར་ན་ང་རང་ཚོ་འོ་མ་སྲུབ་དུས་སྒང་ལ་འོ་མ་དེ་ཡང་ནས་ཡང་དུ་སོད་སོད་སོད་ཀྱིན་ན་ཐག་ཅི་ག་རེ་ཟིན་ན་ཉིན་འཁོར་དེ་མ་མ་རྡོག་རྡོག་ཅིག་དོན་ཡང་འགོར་བ་ཨ་དེ་ན་གཞི་བྱས་ཀྱིན་ན་དམ་པའི་ཆོས་ཀྱི་རྒྱ་མཚོ་ཆེན་པོ་དེ་སངས་རྒྱས་ཀྱི་སངས་རང་རྒྱ་མཚོ་ཆེན་པོ་དེའི་ནང་དུ་ཁྱོད་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་དེ་ཡང་ནས་ཡང་དུ་སོད་པ་ལ་བརྟེན་ནས་མཐའ་གཞི་མ་དང་འབྲེལ་བའི་ཉིན་འཁོར་དེ་ག་རེ་དོན་ག་རེ་ཟིན་ན་བྱང་ཤེས་ཀྱི་སྲས་རིན་པོ་ཆེ་དོན་ག་རེ། དོང་ཆུ་འོ་མ་སོད་པ་ལས་མ་གཅིག་ཉིན་འཁོར་འབྱུང་བ་ཡིན་ཟེར་བ་དེ་དང་གཅིག་པ་ཡིན་པ་ཆད་འགྲོ་བ་སྒྲུབ་པའི་སེམས་དཔའི་ལོངས་སྦྱོར་ཞིག་ཡོད་ཟེར།

ཟག་བཅས་ཀྱི་བདེ་བ་ཙམ་མ་ཡིན་པར་ཟག་མེད་ཀྱི་བདེ་བ་དེ་ལ་སྤྱད་པར་འདོད་གོ་རེ་ཟག་མེད་ཀྱི་བདེ་བ་དེ་ལ་ལོངས་སྤྱོད་པར་འདོད་གོ་རེ་ལོངས་སྤྱོད་པར་འདོད་གོ་རེ་ཟག་མེད་ཀྱི་བདེ་བ་དེ་འགྲུབ་ཤེས་གོ་མ་རེ་དེ་ལྟ་བུར་འགྲུབ་མི་ཤེས་མཁན་གྱི་སེམས་ཅན་དེ་དག་ལ་འདི་ནི་བདེ་བའི་མཆོག་ཏུ་ཉེར་གནས་ཏེ། ད་དེ་ལྟ་བུ་བྱང་ཆུབ་ཀྱི་སེམས་དེ་ཡིན་ན་སེམས་ཅན་ཐམས་ཅད་ཀྱི་བདེ་བ་ཡི་ནང་ནས་བདེ་བ་མཆོག་ཏུ་གྱུར་པ་སངས་རྒྱས་ཀྱི་གོ་འཕང་དེ་ཡང་དོན་དུ་གཉེར་གོ་རེ། བདེ་བ་མཆོག་ཏུ་ཉེར་གནས་ཉེ་བར་གནས་པར་བྱེད་གོ་རེ། སེམས་ཅན་འགྲོན་ཆེན་ཚིམ་པར་བྱེད་པ་ཡིན།

བར་དུ་བདེ་ལ་མགྲོན་དུ་བོས་ཟིན་གྱིས་སེ་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་འགོད་ཀྱི་བདེ་བར་གཤེགས་པའི་ལམ་ལ་འགོད་ཀྱི་ཟེར་ནས་དམ་བཅའ་བྱས་ཚར་བ་ཡིན་ཟེར་ད་རེས་ནས་བཟུང་སྟེ་དམ་བཅའ་བྱས་ཚར་བ་རེད་ཟེར། དེ་ཙམ་གྱིས་མ་ཟད་སངས་རྒྱས་ཀྱི་གོ་འཕང་མ་ཐོབ་ཚུན་ཆད་དེ་ལ་ཡང་དེ་ནས་འཁོར་བ་ན་འཁོད་པའི་སྲིད་པའི་གནས་སྐབས་དེ་ལ་ཡང་རང་རང་གི་བས་ན་ག་རེ་ལོངས་སྤྱོད་ཀྱི་འདོད་ན་ཡང་དེ་དང་དེ་ཞེས་བྱ་བ་ཉེ་བར་མཁོ་བའི་ག་རེ་ཡོད་ན་ཡང་དེ་ལ་གྱུར་བར་ཤོག་ཟེར་ནས་མགྲོན་དུ་བོས་ཚར་བ་རེད།

སེམས་ཅན་མ་ལུས་པ་ཚོགས་མང་སྟོང་ཆེ་སེམས་དགའ་བར་བྱེད་ཅིག་ང་ཁྱོད་རང་ཚོ་ཡི་དོན་བྱེད་ཀྱི་ཡིན་ཟེར་ནས་ད་བདག་གིས་ད་རེས་སྐྱོབ་པ་ཐམས་ཅད་དུ་མ་སངས་རྒྱས་ཐམས་ཅད་དཔང་དུ་བཙུགས་བྱས་ནས་སྡོམ་པ་ལེན་ཚར་སོང་ཁས་ལེན་བྱས་ཚར་སོང་ཨ་ནི་ཁྱོད་རང་ཚོས་བློ་བདེ་བདེ་བྱས་བསྡད་ཞེས་ཟེར་དེ་ཡིན་མི་རེད་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས་ཟེར་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བ་ཞེས་བྱ་བ་སྟེ་ལེའུ། གསུམ་པའོ། ད་དེ་བྱང་ཆུབ་ཀྱི་སེམས་བཟུང་བའི་ལེའུ་དེ་རེད་དེ། བྱང་ཆུབ་ཀྱི་སེམས་བཟུང་བ་གཅིག་པུ་མ་ཡིན་པ་དག་གི་ཡན་ལག་བདུན་ཡིན་ནོ་ནི་ཡན་ལག་བཞི་དེ་ནི་ཚོགས་དུ་ཡོད་རེད་པ། ཡན་ལག་བཞི་པོ་དེ་དེ་མཚུངས་དུ་ཡོད་རེད། ཡན་ལག་བཞི་དེ་སྔོན་དུ་བཏང་ནས་དེ་ནས་བཞི་ནི། གཏོང་སེམས་པའི་མན་ངག་ལ་སོགས་པ་ཡང་ནས་ཡང་དུ་སྦྱངས་ནས། ནམ་ཞིག་སོང་ན་རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ་ལ་སོགས་པ་སོགས་སློབ་པར་འདུག། སློབ་ཐུབ་པར་འདུག་སོ་སོ་རང་གིས་དྲན་སོང་ན་དེ་ནི། རྒྱལ་སྲས་ཀྱི་སྡོམ་པ་བཟུང་བ་རེད་པ་ད་རྒྱལ་སྲས་སྡོམ་པ་བཟུང་ཚར་སོང་ན་ག་རེ་བྱེད་ཀྱི་རེད་ཟེར་ན་ཕན་ཡོན་ཆེན་པོ་ཞེ་དྲག་ཡོད་རེད་པ་རྒྱལ་སྲས་ཀྱི་སྡོམ་པ་བཟུང་ཚར་སོང་ན། མ་འགྲུབ་ན་ཉེས་དམིགས་ཆེན་པོ་ཞེ་དྲག་ཡོད་པ་ཅིག། འགྲུབ་པ་ཡིན་ན་ཕན་ཡོན་དེ་གཞན་དང་མི་འདྲ། ཁ་སང་ལེའུ་དང་པོ་ན་ཡོད་ནོ་བཞིན་དུ་བྱས་པ་རེད་པ། སྨོན་པ་སེམས་བསྐྱེད་ཡིན་ན་སྨོན་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དེ་ཡང་ཕན་ཡོན་དཔག་ཏུ་མེད་པ་ཡོད་རེད་ཡིན་ནའང། འཇུག་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དེ་ཁོ་གཉིས་གཉིས་འདྲ་ས་ཁྱོན་ནས་ཡོད་མ་རེད་འཇུག་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་བཟུང་སྟེ། བསྐྱེད་པ་པོ་གང་ཟག་དེ་ར་རོ་བ་དང་རྩེད་མོ་ལ་ཡེངས་ཏེ་ཁེ། བག་མེད་བྱེད་ཅིག་ནས་ཐོས་སོ་བསྡད་འདུག་པ་ཡིན་ནའང་བསོད་ནམས་ནམ་མཁའ་དང་མཉམ་པ་དང་དུས་དང་རྣམ་པ་ཐམས་ཅད་དུ་འཕེལ་འཕེལ་བ་བྱས་བསྡད་ཀྱི་རེད། བྱང་ཆུབ་སེམས་དེ་གཏོང་ནོ་ནི་ད་ག་ལ་མ་བཏང་མ་བཏང་ཚུན་ཆད་དེ་ལ་ནི། གང་ཟག་དེ་ལ་བསོད་ནམས་འཕེལ་བ་དེ་ཡིན་ན་ནི་མཚམས་ཆད་ཡ་ཁྱོན་ནས་ཡོད་མ་རེད། དུས་དང་རྣམ་པ་ཐམས་ཅད་དུ་བསོད་ནམས་རྒྱུན་ཆགས་སུ་འཕེལ་གྱི་རེད། ཨ་དེ་ནང་བཞིན། བྱང་ཆུབ་སེམས་དཔའི་སྡོམ་པ་བཟུང་བྱས་ནས་ད་ཕན་ཡོན་དང་ཉེས་དམིགས་དང། ད་ག་ནང་བཞིན་ཤེས་ནས་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་ཚར་བའི་རིགས་གོ་དེ་ལས་ཀ་དེ་ཡང་ག་རེ་ག་རེ་བྱེད་དགོས་པ་དང། འོག་ཏུ་ཚུར་དྲངས་ཏེ་ཡིན་པ་རེད། ད་དེའི་གཤམ་མ་དེ་ལེའུ་བཞི་པ་དེ་ན་བག་ཡོད་ཀྱི་ལེའུ་ཟེར་ཡས་དེ། བག་ཡོད་ཀྱི་ལེའུ་ཟེར་ཡས་དེ། བྱང་ཆུབ་ཀྱི་སེམས་བསྐྱེད། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཙམ་གྱིས་མ་ཡིན་པར་སྡོམ་པ་བཟུང་ནས། སངས་རྒྱས་བྱང་ཆུབ་སེམས་དཔའ་ཚང་མ་ཐམས་ཅད་དཔང་དུ་བཙུགས་བྱས་ནས་རང་གིས་ཁས་བླངས་ཀྱི་སྡོམ་པ་བཟུང་ཚར་སོང་ན། ད་སྡོམ་པ་བཟུང་བའི་ནང་བཞིན་གྱིས་བྱས་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་དགོས་རེད་པ། རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་པར་བྱེད་པ་དེ་ལ་ཐོག་མར་བག་ཡོད་དེ་དགོས་ར་མ་འདུག་བག་ཡོད་མེད་ན་ནི་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་ཐུབ་མ་རེད་པ། གལ་སྲིད་སློབ་པ་ཡིན་ན་དཔེ་ལྟ་བུ་ཡག་པོ་ཡོང་མ་རེད་པ་དེ་ཡིན་ཙང་བག་ཡོད་ཀྱི་ལེའུ་དེ་ཤེས་དགོས་དེ་ཡིན་པ་རེད། རྒྱལ་བའི་སྲས་ཀྱིས་དེ་ལྟ་བུར་བྱང་ཆུབ་སེམས་རབ་བརྟན་བཟུང་ནས་གཡེལ་བ་མེད་པར་རྟག་ཏུ་ཡང་བསླབ་ལས་མི་འདའ་འབད་པར་བྱ། ད་རྒྱལ་བའི་སྲས་ཀྱིས་དེ་ལྟ་བུར་ཟེར་དུས་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་དེ་ལྟ་བུ་བྱང་ཆུབ་ཀྱི་སེམས་ཤིན་ཏུ་རྙེད་པར་དཀའ་བའི་བྱང་ཆུབ་ཀྱི་སེམས་དེ་རབ་ཏུ་བརྟན་པོ་ཅིག་བྱས་ནས་རང་ཉིད་བཟུང་ནས། ཤིན་ཏུ་བརྟན་པོ་ཅིག་བྱས་ནས་རང་གིས་བཟུང་ཚར་སོང་ན་དེ་ནི་སེམས་གཡེང་བ་མེད་པར་བྱས་ནས་དུས་རྟག་ཏུ་རྒྱལ་སྲས་ཀྱི་སྤྱོད་པ་ལ་མི་འདའ་བར་བྱས་ནས་སློབ་དགོས་རེད། བྱང་ཆུབ་སེམས་དཔའི་བསླབ་པ་གང་ཡོད་པ་ཚང་མ་ཐམས་ཅད་ལ་དེ་ལས་མ་རྒལ་བར་བྱས་ནས་སློབ་དགོས་རེད། བསླབ་ལས་མི་འདའ་འབད་པར་བྱ། བསླབ་ལས་མི་འདའ་འབད་པར་བྱ། ད་སློབ་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། བབ་ཅོལ་བརྩམས་པ་གང་ཡིན་པ་བབ་ཅོལ་བརྩམས་པ་ཟེར་དེ་ང་རང་ཚོ་སྤྱི་བཏང་ནས་བརྟག་དཔྱད་ཀྱང་མི་བྱེད་པ་དེ་བྱེད་ཐུབ་ཀྱི་མི་འདུག།

ཁོམ་པ་ནི་ཕྱེད་ཀ་ཙམ་ཞིག་ཚར་བ་དང་ཡང་ན་ནི་བཙིར་པ་རིམ་པ་གཉིས་ཟེར་སོང་ཟེར་ཚེ་རྩྭ་ཟན་ད་ཡོང་བ་མི་འདུག་དེ་སྐྱོན་དེ་འདྲ་ཅིག་འདུག་ཟེར་ན་ཡང་གཡུག་བཞག་ནས་ཁོ་བསྒྲིགས་པར་བ། དེ་ལ་བབ་ཅོལ་བརྩམས་པ་ཟེར་ནི་དེ་ཡིན་པ་རེད། ད་ཁ་ཟིག་སྤྱིར་བཏང་གི་ང་རང་ཚོ་ཚེ་འདི་ཡི་བྱ་བ་འདྲ་མིན་ཅིག་བྱེད་པ་ཡིན་ན་ནི་དེ་ལྟ་བུའི་ལས་ཀ་འགོ་བཙུགས་བྱས་ནས་མཐར་ཡང་ནི་ང་ལས་ཀ་དེ་རྫོགས་པར་བྱེད་ཀྱི་ཡིན་ཟེར་ནས་བསམ་བློ་བཏང་བ་ཡིན་ནའི་ཐག་ཆོད་མ་ཐུབ་པར་བྱས་ནས་ཕྱེད་ཀ་ཙམ་ཞིག་ཚར་བྱས་ནས་གཡུག་བཞག་ན་ཡང་དེ་མ་འགྲིག་ཡ་ཡོད་མ་རེད་ཟེར་དེ་ཡང་འགྲིག་གི་རེད་ཟེར་དེ་བབ་ཅོལ་བརྩམས་པ་ཟེར་ནི་དེ་རེད། བབ་ཅོལ་བརྩམས་པ་གང་ཡིན་པ། གང་ཞིག་ལེགས་པར་མ་བརྟགས་པ་ཟེར་མི་འགའ་ཞིག་གིས་ནི་ལྕགས་ཚོད་དུ་འཇུག་ཅིང། ལྕགས་ཚོད་དུ་འཇུག་ཟེར་གྱི་དེ་བརྟག་དཔྱད་རྩ་ནས་མ་བྱས་པར་བྱས་ནས། གློ་བུར་ཐོགས་ཆག་ཏུ་ལས་ཀ་བྱ་བ་ཅིག་ལ་འཇུག་ནས་ནམ་ཞིག་ཟིན་ན་ཨོ་ད་རེད་མི་འདུག་དེ་ནོར་བཞག་ཟེར་ནས་ཡང། བྱ་བ་དེ་སླར་ལྡོག་གི་རེད་པ་སླར་ལྡོག་བྱས་ནས་དེ་བྱེད་འཕྲོ་གཡུག་བཞག་བྱས་ནས་མ་བྱེད་པ་དེ་འདྲའི་བྱེད་ཡོད་རེད་པ། གང་ཞིག་ལེགས་པར་མ་བརྟགས་པ་ཟེར་དེ་ཡིན་པས་དེ་ནི་དམ་བཅས་བྱས་གྱུར་ཀྱང་ཟེར་དེ་ལྟ་བུ་བྱ་བ་དེ་ཡིན་ན་གོང་དུ་བཤད་པའི་བབ་ཅོལ་བརྩམས་པ་དེ་དང་ལེགས་པར་མ་བརྟགས་པའི་བྱ་བ་གཉིས་པོ་དེ་ཡིན་ན།

ག་རེ་ཟེར་ན་གོང་དུ་རྒྱལ་སྲས་ཀྱི་སྡོམ་པ་མ་བཟུང་གོང་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་བརྟག་དཔྱད་བྱས་བྱས་ནས་རང་གིས་སློབ་ཐུབ་ཀྱི་འདུག་མི་འདུག་བརྟག་དཔྱད་བྱས་པ་རེད་པ་རང་ཉིད་ཀྱིས་ཀྱང་བརྟག་བརྟགས་པ་ཟེར། དེ་ལ་བཤོལ་དུ་ཅི་ཞིག་ཡོད་ཟེར་དེ་ལ་ད་ཕ་ཉོན་རུ་སྐྱོན་མེད་པར་བཟོས་ཡོད་དེ་ག་འདྲ་བྱེད་ག་ཟེར་དེ་མཐོང་ཡང་སྐྱོན་ཡོད་དེ་གཏོང་ཡས་ཡོད་མ་རེད་དེ་མེད་པར་བཟོས་རྒྱུ་ཡོད་མ་རེད་ཟེར། དེ་ལ་བཤོལ་དུ་ཅི་ཞིག་ཡོད་གལ་ཏེ་དེ་ལྟར་དམ་བཅས་ནས་ལས་ཀྱིས་བསྒྲུབ་པར་མ་བྱས་ན་སེམས་ཅན་དེ་དག་ཀུན་བསླུས་པས་བདག་གི་འགྲོ་བ་ཅི་འདྲར་འགྱུར་ཟེར།

སེམས་ཅན་ཐམས་ཅད་ལྷོད་པ་རེད། སེམས་ཅན་དེ་དག་བཀོད་ལོས་པས་བདག་གིས་འགྲོ་བ་ཅི་དྲག་འདི་རུ་ཟོས། དཔེར་ན་ང་རང་ཚོ་སྨན་སྐྱིད་ལ་སྒོ་ཁུག་བཏང་ནས་ལྕགས་མཛུས་བཤད་པ་ཡིན་ནས་སྲོག་ཐར་གྱི་སྡོམ་པ་ཡོད་པ་ཡིན་ནས་ཕམ་པ་ལྗོངས་སྐོར་བ་རྫུན་བཤད་ནས། རྫུན་པས། མི་ཁྱོད་ལ་མི་རྫུན་ལ་སོགས་པ་ཚུལ་བཤད་ཀྱིས་ནས་མེ་ལས་སྒོ་ཁུག་བཏང་པ་ཡིན་ན་སྲོག་ཐར་གྱི་ཕམ་པ་ལྗོངས་སྐོར་རེད་དེ་ཙམ་གྱིས་མ་ཟོས་པས་བྱང་ཆུབ་སེམས་དཔའི་སྡོམ་པ་དང་འགལ་བ་གེ་མང་པོ་ཅི་ཡོང་སྐོར་བ།

ཁ་སང་ཟེར་ནང་ཡོད་ཅེས་ནི་སེམས་ཅན་རེ་རེ་ལ་སེམས་ཅན་རེ་རེ་ལ་བལྟས་པས་བསོད་ནམས་དཔག་ཏུ་མེད་པ་འབྱུང་རྒྱུ་ཡོད་ཟེར་རྒྱལ་སྲས་སྡོམ་པ་བླངས་པ་ཡིན་ན་སེམས་ཅན་སྤྱི་ལ་བལྟས་པས་བསོད་ནམས་དཔག་ཏུ་མེད་པ་འབྱུང་རྒྱུ་ཡོད་ཟེར་རོ། ད་ལྟ་དེ་སེམས་ཅན་ཐམས་ཅད་བསླུས་པ་ཡིན་ཙང་སེམས་ཅན་རེ་རེ་ལ་བལྟས་པས་སྡིག་པ་དཔག་ཏུ་མེད་པ་འབྱུང་གི་རེད་དང་སྡིག་པ་དཔག་ཚད་མེད་པ་དང་གྲངས་མེད་པ་དེ་འདྲ་མང་པོ་ཅིག་ཡོང་གི་རེད། དེ་ཡོང་རྒྱུ་ཡོད་པ་དེ་རིགས་པས་སྒྲུབ་ཐུབ་ཀྱི་རེད་པ་ལས་ཀྱིས་བསྒྲུབ་པར་མ་བྱས་ན་སེམས་ཅན་དེ་དག་ཀུན་བསླུས་པས་བདག་གི་འགྲོ་བ་ཅི་འདྲར་འགྱུར་ཟེར་ཏེ་ད་ཚེ་ཕྱི་མ་ནང་འགྲོ་བ་ག་འདྲ་ཅིག་ལ་འགྱུར་གྱི་རེད། ད་སེམས་ཅན་ཐམས་ཅད་བསླུ་བའི་ཉེས་པ་དེ་ཆེན་པོ་ཞེ་དྲག་ཡིན་ཙང་ཉེས་པ་དེ་རྣམ་སྨིན་དེ་ལ་ཡིད་དུ་མི་འོང་བ་ཆེན་པོ་ཞེ་པོ་ཅིག་ཡོང་གི་རེད། དེ་འགྲོ་བ་ག་འདྲ་ཅིག་ལ་འགྲོ་གི་རེད་བདག་གི་འགྲོ་བ་ཅི་འདྲར་འགྱུར། དེ་ནས་དཔེ་བཞག་ཡག་དེ་ལ་དངོས་པོ་ཕལ་པ་ཅུང་ཟད་ལ་ཡིད་ཀྱིས་སྦྱིན་པར་བསམ་བྱས་ནས་མི་གང་སྦྱིན་པར་མི་བྱེད་པ་དེ་ཡང་ཡི་དྭགས་རྒྱུར་གསུངས་ན་ཟེར་དེ་དཔེ་བཞག་ཡག་དེ་ཡིན་པ་རེད། དཔེར་ན་དངོས་པོ་ཕལ་པ་ཅུང་ཟད་མི་གཅིག་ལ་ཡང་ད་རེས་སྒོར་མོ་བརྒྱ་ཐམ་པ་ཅིག་སྟེར་གི་ཡིན་ཟེར་ནས་རང་གི། བསམ་པ་དེ་བཏང་ཚར་བ་བྱས། ཡང་ན་ནི་སྒོར་མོ་ཅི་ཞིག་ཅིག་སྟེར་གི་ཡིན་ཟེར་ནས་བསམ་པ་དེ་བློས་བཏང་ཚར་བ་བྱས།

ལུས་ངག་གང་ཡང་རུང་བ་ཅིག་གིས་ནི་དངོས་པོ་དེ་ལྟ་བུ་ཅིག་གཞན་ལ་སྟེར་གྱི་ཡིན་ཟེར། སྟེར་གྱི་ཡིན་ཟེར་ནས་ངག་གིས་དངོས་སུ་སྨྲས་པ་ལ་སོགས་པ་དེ་ཚོ་གིས་བྱས་ནས།